ཚུལ་ཁྲིམས་སྲུང་བ་དང་དེ་འདྲས་ཡོད་སུ་ཡོད། ཡོད་རེད་དེ། སོ་སོ་ཐར་སྡོམ་པ་ཟེར་འགྲོ་པ་དེ་འདྲས་ཡོད་མ་རེད། ག་རེ་ཟེར་ན་ཁོང་ཚོ་གི་དེ་ནས་དགེ་བ་སྒོམ་པ་དེ་ཚོ་གང་ག་དེ་ཨ་ནི། དེ་ནི། འཁོར་བ་ལ་བརྟེན་པ་རེད་པ་དེ་འདྲས་ཤ་སྟག་ཡིན་ཙང་མ་གཏོགས་སོ་སོ་འཁོར་བ་ལས་ཐར་བའི་ཆེད་དུ་དེ་འདྲས་གི་དེ་ནི། དགེ་བ་དེ་ཚོ་མེད་ཟེར་གྱི་ཡོད་རེད་ད། དེ་ཚོ་མེད།

དེ་ནི་སོ་ཐར་སོ་ཐར་གྱི་སྡོམ་པ་དེ་ང་ལ་དེ་ནི་མང་ཆེ་བ་དེ་ནི་དེ་འདྲས་བསམ་གཏོང་གི་ཡོད་རེད། ང་ཚོ་ཨ་ནི་ང་ཚོ་མི་གང་ག་ལ་ནི་དེ་གི་སེམས་ཅན་དེ་གནའ་མི་བ་དེ་སྐོར་ར་རྒྱབ་ནས་ཁོ་ཡོང་བ་ཤ་སྟག་ཡིན་ཙང་ནི་ཁམས་གོང་མ་ལ་ཐེངས་མ་མང་པོ་སྐྱེས་མྱོང་བ་རེད། དེ་བསམ་གཏན་གྱི་དངོས་གཞི་ཐེངས་མང་པོ་ཐོབ་ཚར་རེད་ཐོབ་ནས་ཡང་ཉམས་མ་ཡང་ཐོབ་ཚར་རྗེས་ནས་ཡང་སྒོ་ཕྱོགས་མང་པོ་ངོས་ཚར་བ་རེད། ད། སོ་ཐར་གྱི་སྡོམ་པ་འདི་ཕལ་ཆེར་ཚེ་འདི་ལ་མ་གཏོགས་སྤྱིར་ཐོབ་མཁན་མང་པོ་ཡོད་པ་མ་རེད། ད་ང་རང་འདི་འདྲ་བ་ཡིན་ན་ཨ་ཐེངས་འདི་ནས་ཁ་ཤས་ཡིན་ན་ཐེངས་དང་གཅིག་དང་གཅིག་དང་གཉིས་ལ་ཐོབ་མཁན་རེ་ཡོད་ན་མ་གཏོགས། སྤྱིར་བཏང་ནས་མང་ཆེ་བ་གིས་སོ་ཐར་གྱི་སྡོམ་པ་ཐོབ་ཀྱི་མ་རེད། ཡང་དགེ་བ་ཡིན་ན་དེ་ནས་དགེ་བ་མ་བྱས་ན། དེ་ནས་ཁ་སང་མི་དགེ་བཅུ་སྤོང་བའི་ཚུལ་ཁྲིམས་གང་ཡང་རུང་བ་ཅིག་མེད་ན་བདེ་འགྲོ་ལ་སྐྱེ་གི་མེད་ཟེར་བ་བདེ་འགྲོ་མང་པོ་ལ་སྐྱེས་ཚར་བ། དགེ་བ་དེ་བྱེད་པ་དེ་ཐེངས་མང་པོ་བྱས་མྱོང་པ་དེ་འདྲ་ཡིན་པ་རེད་དེ། སོ་ཐར་གྱི་སྡོམ་པ་དེ་ཐོབ་ཁག་པོ་ཡིན་གསུངས་ཀྱི་རེད་དེ། ཚེ་འདི་ལ་བརྟེན་ནས་བོད་ཀྱི་དང་པོ་སྐྱེ་འོང་དུས་ཁ་ལ་ཁོ་ར་ཐོབ་མ་ཐག་པ་སོ་མི་བྱེད་དེ་ད་ལྟ་བ་ལྡན་གྱི་རེད་མ་གཏོགས་སྤྱིར་འདས་པ་ལྡན་འོང་ཡ་དེ་འདྲ་གི་མེད། བསམ་གཏན་གྱི་སྡོམ་པ་དེ་དེ་ནས་བོད་ཀྱི།

སོ་ཐར་གྱི་སྡོམ་པ་ལ་ག་འདྲ་རེད་ཟེར་ན་དང་པོ་ཐོབ་འོང་དུས་གར་འདས་མ་འོངས་གཉིས་པོ་དེ་ཐོབ་པ་མ་ཡིན་ད་ལྟ་བ་ཁོ་ན་ཐོབ་པ་ཡིན། འོ་ད་ཐུགས་རྗེ་ཆེ། འོ་ན། ཟག་མེད་ཀྱི་དེ་ནས་སྡོམ་པ་དེ་ག་འདྲ་རེད་ཟེར་ན། ཟག་མེད་ཀྱི་སྡོམ་པ་དང་པོ་དང་པོ་ཐོབ་འོང་དུས་གར་ལ་ད་ལྟ་བ་ཐོབ་པ་ད་དེ་ཡིན་པ་རེད། འདས་པ་མེད། འདས་པ་མེད་ཟེར་ཡོད་རེད་ད། འདས་པ་ཐོབ་ཡ་ཡོད་མ་རེད་དེ་ཟག་མེད་དེ་ནས་འཕགས་ལམ་ཟེར་མཁན་དེ་ཡ་དེ་ནས་དེ་རེད་པ་ད་དང་པོ་སྐྱེ་འོང་དུས་གར་ལ།

བསམ་གཏན་གྱི་སྡོམ་པ་དང་ཟག་མེད་གྱི་སྡོམ་པ་གཉིས་པོ་དེ་ད་ལྟ་བ་ལྡན་གྱི་རེད། མཉམ་བཞག་ལས་ཡར་ལངས་སོང་ན། དེ་ནི། བོད་སྐད་ཡོད་མ་རེད། ད་དེ་ཁོ་གཉིས་སེམས་ཀྱི་རྗེས་འབྲང་ཡིན་དང་དེ་ཞུ་ཡོད། འོ་ཐུགས་རྗེ། ད་དེ་མཉམ་བཞག་དང་དེ་ཡར་སྐྱེལ་རྒྱུ་རེད། དེ་ནི། བར་གནས་ལ། ཡོད་ན་དང་པོར་བར་གྱི་དང་ཕྱིན་ཆད་དུས་ནི་གཉིས་དང་ངོ་གསུང་གི་འདུག་ཨང། འདི་བར་གནས་ལ་ཟེར་མཁན་དེ། ནི་བར་མ་ལ་གནས་པ་དེ་རེད། བར་མ། བར་མ་ཡོད་པ། སྡོམ་པ། སྡོམ་མིན་བར་མ་ཟེར་གསུམ་ཡོད་པ། བར་མ་ཟེར་མཁན་དེ།

དེ་ནི། བར་མའི་རྣམ་པར་རིག་མིན་དེ། དགེ་མི་དགེ་ག་རེ་ཡིན་ན་དེའོ། དེ་ཡི། སྐད་ཅིག་དང་པོའི་གནས་སྐབས་ད་ལྟ་བ་དང་མས། སྐད་ཅིག་གཉིས་པ་ཕན་ཆད་ན། འདས་པ་དང་མོ་ད་ལྟ་བ་གཉིས་ལྡན་པ་ཡིན་ཞེས་པའི་དོན་ཡིན། སྐོར་བ། དེ་ལ་མཚོན་ན་དེ་ཡག་པོ་ཡིན། ཁ་དྲུག་སྟེ་དེ་ནི། དེ་ནག་ཅིག་པོ་བར་ལ། ཕྱིན་ཆད་དུས་ནི་གཉིས་དང་ངོ།